ཁ་སང་ང་ཚོ་གཅིག་ཡིན་པ། དཔེར་ན། འདུས་མ་བྱས་ཀྱི་ནམ་མཁའ་རྟོགས་པའི་རྗེས་དཔག་ཚད་མ་དེ། དོན་གྱི་གཞལ་བྱ་ཐོབ་པའི་ཡུལ་ཅན་ཟེར་ཡོང་དུས། དཔེར་ན་འདུས་མ་བྱས་ཀྱི་ནམ་མཁའ་རྟོགས་པའི་རྟོག་པ་ཅིག་སྐྱེས། དེ་འདྲ་བའི་དེ་རྟོག་པ་དེ་ལ་སྣང་མཁན་གྱི་ནམ་མཁའ་དེ་ཁྱད་པར་གྱི་གཞི་བཟུང་ནས། དེའི་སྟེང་དུ་ཨ་ནི་བདག་མེད་ལ་སོགས་པ་དེ་ཚོ་དོན་སྤྱི་བཟུང་རྒྱུ་སྒོམ་རྒྱུ་ཨ་ཡོད། སྒོམ་རྒྱུ་ཡོང་གི་རེད་པ། ད་སྒོམ་སྒོམ་སྒོམ་དེ་འདྲའི་དོན་སྤྱི་དེ་ནི། དོན་སྤྱི་དེ་དོན་སྤྱིའི་སྣང་བ་དེ་ཟད་ནས། རྟོག་པ་དེ་གསལ་སྣང་གི་ངོ་བོར་འགྱུར་རྒྱུ་ཨ་ཡོད།

དེ་གཏོང་ཡོང་དུས་དགག་བྱ་བཀག་ཅིང་ད་ནི་བཀག་ཤུལ་དུ་སོས་ཁར་གོ་རེ། མེད། ཤུགས་ལ་གྲོགས་དགག་མ་རིག་པ་ཀུན་གྱི་མ་ཡིན་དགག་ལ་དངོས་སུ་འཕེན་པ་ཤུགས་ལ་འཕེན་པ་དངོས་ཤུགས་གཉིས་ཀ་ལ་འཕེན་པ་སྐབས་ཐོབ་ཀྱིས་འཕེན་པ་བཞི་ཡོད་རུང་མ་ཡིན་དགག་ལ་ཡོད། དངོས་སུ་འཕེན་པ་ཡོད་རུང་དགག་གང་ཟག་གི་བདག་མེད་ཡོད་པ་དེ་ཆོས་གཞན་དངོས་སུ་འཕེན་པའི་མ་ཡིན་དགག་རེད་པ་ནི། དགག་པ་དོན་གྱིས་བསྟན་པ་དང་ཚིག་གཅིག་སྒྲུབ་པར་བྱེད་པ་དང་དེ་ལྡན་གཞན་རང་ཚིག་མི་སྟོན་པ་མ་ཡིན་གཞན་པ་གཞན་ཡིན་ནོ་གསུངས་མ་ཡིན་དགག་ལ་བཞི་བཞག་ཡིན་པའི་ཕྱིར།